ལ་དྭགས་སི་འདོད་དོན་ཀུན་དང་དོན་ཚན་ཀུན་སེལ་ཅེས་ལ་ཞུ་བ་ཕུལ་ཏེ་ནོག་གླེ་རྫོང་ངི་མཐོ་རིམ་སློབ་གྲྭ་ཀུན་རྒྱུགས་སི་ཕི་ཡ་ཐོ་རེ་ནས་ཕར་ལ་ཡང་བསྐྱར་ཕྱེ་ཅེས་ཡིན་ནོག་ལ་དྭགས་སི་ན་ང་ཀོ་བིད་ནན་ཏི་ནི་གྲངས་ཀ་མང་ང་སོང་སྟེ་ནད་པ་དགུ་བརྒྱ་ཉི་ཤུ་ཀ་སླེབས་ཏེ་ནོག་ནད་པ་རྒྱལ་ཅེས་སི་ཚད་བརྒྱ་ཐོག་ནས་བརྒྱད་ཅུ་གྱ་རུག་ག་ཡོད་ཏེ་ནོག་གནམ་གྲུའི་ཞབས་ཏོག་གི་དོན་ཚན་སྐོར་ལ་ཨེལ་ཇི་ཨར་ཀེ་མ་ཐུ་རི་གཙོ་གཞུང་ཡི་གནམ་གྲུའི་བློན་པོ་ཧར་དིབ་སིང་པུ་རི་དང་མཉམ་པོ་ཐུག་ག་མཛད་དེ་ནོག།

ཁ་རས་བཏག་ག་མཛད་མི་གཅིག་དང་གཅིག་གི་བར་ལ་བར་རྒྱང་འབོར་ར་མཛད་ཕྱག་ལགས་མོ་འབོར་ར་མཛད་ཀ་ས་ད་གནས་ཚུལ་ཀུན་ཞིབ་གསལ་དང་མཉམ་པོ་གསན་ན་མཛད། ལ་དྭགས་རང་སྐྱོང་ཚོགས་པའི་སྡེ་དཔོན་ཨེཌ་བྷོ་ཀེཊ་བཀྲ་ཤིས་རྒྱལ་མཚན་དང་ལ་དྭགས་མེམ་བར་པར་ལི་མེན་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལི་དབུ་སྐྱོང་ཡི་ན་ང་བྷི་ཇེ་པི་འཐུས་སྡེ་ཞིག་ནིའུ་ལྡེ་ལི་ན་ང་དེ་རིང་གཙོ་གཞུང་ཡི་ནང་བློན་གཞོན་པ་ཇི་ཀི་ཤན་རེ་ཌི་དང་མཉམ་པོ་ཐུག་ག་མཛད་དེ་ནོག་འཐུས་སྡེའི་ཁྲོད་ལ་དྭགས་རང་སྐྱོང་ཚོགས་པའི་འཛིན་སྐྱོང་ཀུན་དང་བྷི་ཇེ་པི་སྤྱི་འཐུས་ཀུན་ཐད་ཏེ་ནོག།

ཀྲེ་ལི་ཀྲིན་སི་ཀེ་ལི་ཞབས་ཏོག་མི་ཚེ་ཡུལ་དགུ་ནས་གནའ་སྔ་ཡུ་ཨེ་ཟོ་ཨེའོ་ཀྲ་བར་གསར་བརྗེ་འདེམས་འཇོག་གི་གནའ་སྔ་ཇི་ཨོ་ཀྲ་བར་ལྷང་སྟེ་ཡོད་ཁན་པོ་ཞབས་ཏོག་གི་གནའ་འཁྱོངས་ཚད་ལ་གསོ་སྦྱོང་གི་གཞུང་སྐྱོབ་པའི་ལོན་ཁུངས་ཀྱི་སྣང་བ་གསར་བརྗེ་སེ་ཅན་བེ་སུག་པ་སྐོར་ཡང་སྤ་སྐྱོ་བཅུག་ཚད་སྣང་བ་གསར་བརྗེ་དམག་མི་ལ་ག་ཡོད་ཁ་ནས་བེ་སི་ནེ་ལི་ཀྲ་བར་གུན་ས་ན་སི་ཁྲོན་མི་གུན་ལང་བཀོལ་བཅུག་ཚད།

ཆུ་ཤོད་ཆ་མ་ཕ་སེ་མངའ་སྡེའི་དབུ་སྐྱོང་ཚེ་དབང་ནོར་བུའི་དབུ་སྐྱོང་ངི་ནང་ང་ཉིས་སྟོང་ཉི་ཤུ་ཉི་ཤུ་རྩ་གཅིག་གི་ཐབས་གླིང་སྐོར་ལ་ཚོགས་པ་ཚོགས་ཏེ་ནོག་ཚོགས་པའི་ནང་ང་འབྲེལ་ཡོད་ལས་ཁུངས་ཉི་ཤུ་རྩ་གཅིག་འདུས་ཅེས་ལ་རྫོང་དཔོན་གཞོན་པས་བཀའ་སྤེལ་ཏེ་ཡོད་དེ་ནོག་ཡིན་ནའང་ཁམས་བདེ་དུད་འགྲོ་དང་ལུག་རྒྱུད་སྤེལ་ལས་ཁུངས་ཨའི་སི་ཌི་ཨེས་འདྲེན་ཆུ Construction Division ཉ་སྲེལ་སྐྱོང་ས་སྐྱར་ལས་ཁུངས་དང་འགའ་མུས་ཡར་རྒྱས་ལས་ཁུངས་ཀུན་མ་གཏོགས་ཐུགས་ཁག་མ་ལེན་ན་ནོག།

གླེ་རྫོང་ངི་ནང་ང་འཛིན་གྲྭ་ལྔ་པ་ནས་འཛིན་གྲྭ་དགུ་པ་ཚུག་པ་འཛིན་རིམ་ཀུན་ནི་ཀྲའམ་ཀྲུའི་རྒྱུགས་སི་ཚེས་གྲངས་ཀུན་སྤེལ་ཏེ་ནོག་རྒྱུགས་ཀུན་ནོ་ཝེམ་བར་རི་ཚེས་བཅུ་རུག་ནས་ཕར་ལ་འགོ་ཟུག་ཆ་ཅེས་ཡིན་ནོག་ཞིབ་གསལ་ཌ་ཡེཊ་ཊི་ཡིག་ཚང་ནས་ཐུགས་རྒྱུས་མཛད་ཉན་ཅེས་ཡིན་ནོག་གླེ་རྫོང་དཔོན་གཞོན་པ་བསོད་ནམས་ཆོས་འབྱོར་རི་བཀའ་ཁྱབ་ཅིག་ནང་བཞིན་ཉིས་སྟོང་ཉི་ཤུ་ཉི་ཤུ་རྩ་གཅིག་གི་ཧཇ་གནས་མཇལ་མཛད་མཁན་ཀུན་ནི་ཀ་ནས་སྙན་ཞུ་ཀུན་ཨོན་ལན་བརྒྱུད་དེ་ལེན་ཅེས་ཡིན་ནོག་སྙན་ཞུ་ཕུལ་མཁན་གནས་མཇལ་པ་ཀུན་ནི་ཧཇ་ཀ་མེ་ཊི་ཝེབ་སཱ་ཡིཊ www།

ལ་དྭགས་དབུས་གཞུང་མངའ་སྡེའི་ནང་ང་མདང། ཡང་ཀོ་བིད་ནན་ཏི་ནི་ནད་པ་སོ་མ་བརྒྱ་དང་ཉི་ཤུ་བིང་ཏེ་ནོག་ཕྱོགས་གཞན་གཅིག་ནས་མདང་གླེ་དང་ཀར་གིལ་རྫོང་ངི་གནས་ས་སོ་སོ་ནས་བསྡོམས་ཀོ་བིད་ནན་ཏི་ནི་ནད་པ་ལྔ་བཅུ་ང་ལྔ་རྒྱལ་ཏེ་ནོག་དག་སའི་རིང་འདི་ལ་དྭགས་སི་ནང་བསྡོམས་ཀོ་བིད་ནན་ཏི་ནི་ནད་པ་དགུ་བརྒྱ་ཉི་ཤུ་ཡོད་ཏེ་ནོག་ཁམས་བདེ་ལས་ཁུངས་པའི་ཕྱོགས་ནས་སྤེལ་མཁན་ནི་མི་ཌི་ཡ་བུ་ལེ་ཊིན་ནི་བཤད་མཁན་ནང་བཞིན་ལ་དྭགས་སི་ནང་ང་དག་ས་ཚུག་པ་མི་གྲངས་སྟོང་བདུན་དང་དྲུག་ཅུ་རག་གསུམ

སྡེ་དཔོན་ཨེད་བྷོ་ཀེད་བཀྲ་ཤིས་རྒྱལ་མཚན་དང་མེམ་བར་པར་ལི་མེན་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལི་དབུ་སྐྱོང་ངི་ནང་ང་ལ་དྭགས་རང་སྐྱོང་ཚོགས་པའི་འཐུས་སྡེ་ཞིག་སྲུང་སྐྱོབ་བི་བློན་པོ་དང་ནང་བློན་གཞོན་པ་ཀུན་དང་ཐུག་ག་མཛད་དེ་ལ་དྭགས་སི་འདོད་དོན་ཀུན་དང་དོན་ཚན་ཀུན་སེལ་ཅེས་ལ་ཞུ་ཕུལ་ཏེ་ནོག་གླེ་རྫོང་ངི་མཐོ་རིམ་སློབ་གྲྭ་ཀུན་རྒྱུགས་སི་ཕི་ཡ་ཐོ་རེ་ནས་ཕར་ལ་ཡང་བསྐྱར་ཕེ་ཅེས་ཡིན་ནོག་ལ་དྭགས་སི་ནང་ང་ཀོ་བིད་ནན་ཏིན་ནི་ནད་པའི་གྲངས་ཀ་མང་ང་སོང་སྟེ་ནད་པ་དགུ་བརྒྱ་ཉི་ཤུའི་ཀ་སླེབས་ཏེ་ནོག་ནད་པ་རྒྱལ་ཅེས་སི་ཚད་བརྒྱ་ཐོག་ནས་བརྒྱད་ཅུ་གྱ་དྲུག་ཡོད་དེ་ནོག་གནམ་གྲུའི་ཞབས་ཏོག་གི་དོན་ཚན་ནི་སྐོར་ལ LG R K མ་ཐུ་རི་གཙོ་གཞུང་ངི་གནམ་གྲུའི་བློན་པོ་ཧར་དིབ་སིང་པུ་རི་དང་མཉམ་པོ་ཐུག་ག་མཛད་དེ་ནོག་ཨི་ན་དང་མཉམ་པོ་ཨོལ་ཨིན་ཌི་ཡ་རེ་ཌི་ཡོ་གླེ་ནས་ད་གནས་ཚུལ་ཐོན།